ངེད་ཀྱི་འདི་ཚོ་མེད་ཀི་ལུག་ཆུ་འདི་ཚོ་བྱེད་ཕམ་སྤུན་ཆ་འདི་ཚོ་གི་མནའ་མ་སེམས་མའི་སེམས་བཙུགས་ཏེ་ཉན་བྱེད་མི་དགོས་ལས་པའི་བྱེད་ཕམ་སྤུན་ཆ་འདི་ཚོ་ལས་ཤ་བཀའ་དྲིན་ཆེ་ཟེར་ཞུ་ནི་ཨི། ཁ་ཆེའོ་ར། ད་རེས་ང་གི་སྐྱོན་བཅོས་ཀ་མ་ལྷོབ་ཀི་ཧེ་མ་ཆེ་ག་ར་ལུག་ར། ང་ཆེ་ལུག་བུའི་གི་ང་ཆེ་ལུག་སོ་བཏབ་ད་ལུག། འདི་ཚོ་མེད་ཀི་ང་ཆེ་ལུག་སོ་བཏབ་འདི་ཧོམ་ད་ལུག་ཡ་བཏབ་སེ་ང་ཆེ་གི་ན་མེ་དུའི་བུའི་ད་འདི་ཚོ་མེད་ཀི་ང་ཆེ་བཅག་ཕྱེམ་འདི་ཚོ་ང་ཆེ་ལུག་སོ་བཏབ་འདི་ཧོམ་ད་ལུག་ང་ཆེ་གི

ད་ཁ་ཆེ་བ་ར། ང་ཅའི་ཕམ་སྤིན་ཆ་དུས་ཚོད་ལོ་ཡན་ན་མ་སུན་མེ་གི། དུས་སུན་མེ་གི་བུའི་གི་ང་ཅའི་ལོ་སོ་བཏབ་དུས་ཧོམ་རུ་ཆི་བས་ཅིན། ད་བུའི་གི་མ་བཏབ་པ་ལུ་དུས་སུ་མེ་རོ་ཆི་བྱང་ཆི་དུས་སུ་མེ་རོ་ཆི་ན་མ་སུན་མེ་གི་འབྲུ་སི་སི་ཡན་ཆི་བན་དུས་སུ་ནམ་སུ་ཆུའི་དུས་ཧོམ་ད་ལུ་དུས་རོ་ཆི་དུས་ཚོད་ང་ཅའི་ལོ་སོ་བཏབ་དུས་ཇོང། དུས་སུ་མེ་གི་སོ་བཏབ་དུས་བའི་ཧོམ་ད་ལུ་དུས།

བྲུལ་ལུས་འདི་ཚུལ་གྱིས་བྲུལ་ལུས་ཚེ་རླབས་དང་ལུས་བཏབ་བྱེད་ལུས་རྣམ་སྲ་འབྲུ་སིལ་སིལ་གྱི་ཉེན་ཁ་ཡི་འབག་གོས་འོ་མས་བཅད་ཡོད། འདི་གའི་ང་ཆེ་ལུས་རྣམ་མ་སྲ་མེད་ཀྱིས་འབྲུ་སིལ་སིལ་གྱི་ཉེན་ཁ་འབག་གོ་མིན། དེ་མིན་ཚེ་ང་ཆེ་ཆུ་སྣ་ལུས་ང་ཆེ་འཇོག་དང་ལུས་ང་ཆེ་གི་ཤརབ་སེ་ང་ཆེ་ལུས་སོ་བཏབ་མིན་གྱིས་འདི་ཚུལ་མེད་ཀྱི་ཉེན་བཅད་ཡོད། འདི་ཤརབ་འདི་འོམ་དང་ལུས་ད་ཤ་འདུ་ཨ་ལུས་འདི་ཚུལ་གྱིས་རྣམ་མ་སྲ་མེད་ཀྱིས་དབའ་ཡི་ཤརབ་བཅད་ལས་གཞོམ་བྱེད་འདུ་སེ་ལ་བ་གི་གཟུངས་འདི་བིམ་པ་མིན།

བདེ་ར་བེ་རུ་ར། དུས་གསུམ་མེད་ཀྱི་གདོང་མཁལ་མ་རྣལ་མ་སེམས་མེད་ཀྱི་ཁྲག་བཟའ། དུས་གསུམ་མེད་ཀྱི་ཆ་ར་གི་གུ་དོ་ཁ་ལེ། དུས་གསུམ་མེད་ཀྱི་ཁྲག་དུས་ཚོད་ཐེན་འོ་མི་གོ་ལེ་བས་ཆེ་ཕམ་པན་ཆ་དུས་ཚོད་ཀྱི་སྨན་ཁ་ན་ལུ་ཀེ་གོ། དུས་གསུམ་མེད་སྨན་ཁ་ན་ལུ་ཀེ་དེ་གི་བས་ད་ག་ཅི་གི་སོ་ཏ་ཏ་པི་ན་དུས་ཚོད་འདི་ག་གི་སོ་ཏ་ཏ་པི་ན་དུས་ལས་ཞོབ་འདུག་ག་ཡང་བྱིས་པ་འདི་རྣལ་མ་སེམས་མེད་ཀྱི་ཆོས་དུས་འདུག་ག་དུས་ལས་ཞོབ་བས་ཆེ་གི་ཧ་གོ་ཤིམ་ད་ཡ Doctor ར་བེ་རུ Nurse ར་བེ་རུ་ཆེ་གི་ལས་ཞོབ་བས།

བྱམས་དང་བུན་སེམས་དུས་ཚོད་ག་ར་ལུ་ཀན་ཅོ་ཆ་ར་གི་ཐུགས་རྗེ་ཀི་གོ་ལེ་བས་ད་རེ་དོ་རུ་ཀན་ཅོ་ཆ་ར་གི་བཀའ་ཉན་ནི་གི་བསྟན་ལུ་ཁོང་ག་ར་གྲ་སྒྲིག་པའི་བཞུགས་བྱེད་མི་གོ་ལེ་བས་ལས་ཤག་བཀའ་དྲིན་ཆེ་ས་ཞུ་ནི་ཨིན། འདི་ལྕམ་གྱི་མ་གཏོ་ཁོང་ར་གི་ཕ་སྤུ་བཞི་དུས་ཚོད་ཨ་ལུ་དུས་ཚོད་ག་དེ་ར་ཡུལ་དུས་ཚོད་ལས་ཀན་ཅོ་ཆ་ར་གི་ཐུགས་རྗེ་གཟིགས་དི་ན། འདི་མི་དུས་ཚོད་ལུ་ཧ་གོ་ནི་གི་བསྟན་ལུ་ཁོང་གི་རིབ

དེ་ལས་མི་རྟོག་ག་གི་འདུས་མ་འདི་ཁུག་གི་འཐུག་གོ་གསུག། ཨང། སྔགས་སྣ་ལུ་ང་ཅི་གི་རྟའུ་རུ་བྱེད་པའི་ཕྱིན་ང་རྗེ་ཚུ་ག་ར་ན་མ་ས་མེད་གི་སྡུག་བསྔལ་དང་དཀའ་ངལ་སྣ་ལུ་འདོད་གི་ཡུལ་མི་མི་འདུས་ཚུ་ཨི་མེད་ཟེར་ལ་བི་ལུ་ཇོ་ང་ཅི་ཧ་གོའི། འདུས་ཚུ་མེད། ནམ་སྨད་འདུས་ཚུ་མེད་གི་དཀའ་ངལ་སྣ་ལུ་ཡོད་གི་བས་ང་ཅི་གི་མི་འདུས་ཚུ་ལུ་ན་མ་ས་མེད་ཆེ་དཀའ་ངལ་སྣ་ལུ་འདུག་ཟེར་ལ་མི་སུ། དེ་ར་བེ་ཚུ་ཚུ་རུ་དྭངས་མ་རང་གི་མི་རྟོག་ག་ལུ་ཡུལ་མི་གི་འདུས་མ་འདི་དེ་རྩུབ་མོད་ཀྱི་ཤིང་ཡིན་པས་སྦོམ་པའི་ཡུལ་མི་དེ་ང་ཅིག་ཕ་ཐུགས་ཁོ་ཤིམ་དང་དེ་ལས་འདུན་མ་དེ་ང་ཅིག་གིས་ཐོང་སུབ་སི་ལབ་པའི་ལུ་ཆུ་ང་ཅིག་གིས་ཐོང། ད་ཨང་ཀྲུའུ་ན་ལུ་ཏའུ་རུ་ཆོས་ཅན་ཧ་ལེ་དེ་སི་སི་གིས་ལུ་ཆུ་ང་ཅིག་གིས་ཧ་གོ་དེ་པའི་ཡུལ། ད་ཧ་ལེ་དེ་སི་སི་ལབ་དང་ལབ་རུ་བས་ཅན་ང་ཅིག་མི་དེ་ཚོས་གིས་ཟ་མི་གིས་ང་ཅིག་གིས་ཟ་མི་གིས་ཁུ་ལེ་དེ་ཚོས་ཡང་ཅིག་པ་ང་ཅིག་གིས་ཡ།

ཐོ་རི་ལུ་ཧུས་སུབ་སི་ལ་པི་ལུ་ཇུ་ཧ་གོ་དོ། ད་ཐང་ཇུ་ལུ་ང་ཅིག་གི་སྨན་ལམ་ཞུ་གེ་རྩ་བཀན་གཙོ་ཡོད་ཤུ་མ་ཤི་ཀ་འཇམ་དང་པིན་སིམ་དེ་ཚུ་ལུ་ཀན་ཇོ་ཆ་རེ་ག་ཏེ་བས་ཁོང་ལུ་གནམ་སེམས་སེམས་གཙོ་དེ་བས་ཉེན་སུབ་དེ་ལས་ཁོང་གི་སེམས་གཙོ་དེ་བས་ཁོང་གི་གནམ་སེམས་ཚ་གེ་མ་ལོམ་པ་དེ་ཅི་ཅི་འདྲ་བས་ཁོང་གི་ནམ་མེ་དུས་སུ་མེ་གི་སྔ་གི་ཏ་གེ་མ་རེ་སེ་ནམ་མ་ལ་བ་ལུ་ཁོང་ར་སེམས་གི་ནང་ན་ལེ་ར་ལེ་ཤ་ཀ་དྲིན་ཚེ་ཚེ་ཞུ་ཨིན་དེ་མེ་དུས་ཚུ་ལུ་གནམ་སེམས་མེ་གི།